མཆོད་པ་དང་བཤགས་པ་ལ་སོགས་པའི་ཀྱི། ཡན་ལག་བདུན་ནམ་ཡང་ན་གཅིག་དོན་ཚན་བདུན་དུ་བགོ་བཤའ་བརྒྱབ་ནས་གསུངས་པ་དེ། གནད་འགག་བསྡུས་པོ་བློ་ལ་ངེས་བདེ་པོ་ལ་སོགས་པའི་ཀྱི་ཁྱད་ཆོས་ཆེན་པོ་ཞིག་ཡོད་པ་རེད། དེ་རིང་ཡིན་དུས་ཙང་ང་ཚོས་དུས་རྒྱུན་མདོ་སྔགས་ཀྱི་ཉམས་ལེན་ག་འདྲ་ཞིག་བྱས་པ་ཡིན་པའི་ན་ཡང་དེའི་ནང་ལོགས་ལ་ཡང་གཅིག་ཡན་ལག་བདུན་གྱི་སྐོར་དེ་ག་དུས་ཡིན་ནས་ཐོན་ཡོང་གི་ཡོད་རེད། སྤྱི་བཏང་གི་བཟང་སྤྱོད་སྨོན་ལམ་འདི་བོད་བརྒྱུད་ནང་བསྟན་ཙམ་དུ་མ་ཟད་པའི་གི། རྒྱ་ནག་དང་འཇའ་པན་དང་ཀོ་རི་ཡ་ལ་སོགས་པའི་གི་བྱང་བརྒྱུད་ནང་བསྟན་པ་ཚོས་ཡིན་པའི་ནའང་རྩ་ཆེན་པོ་ཞིག་རང་རྩིས་གནང་གི་ཡོད་རེད། ད་འདིའི་འབྱུང་ཁུངས་དེ། བཀའ་འགྱུར་ནང་ལོགས་ལ་ཡང་མདོ་སྡེ་ཕལ་པོ་ཆེ་ཟེར་ཡག་གི་དེ་འདྲའི་གི་ཅིག་ཐེག་ཆེན་གྱི་མདོ་སྡེའི་སྡེ་ཚན་འདྲ་པོ་ཅིག་ཡོད་པ་རེད། ཨ་ནི་དེའི་ནང་གི་ལེའུ་གཅིག་ལས་བྱུང་བ་ཅིག་ཆགས་བསྡད་ཡོད་རེད། ད་ཡིན་པའི་ནའང་བཟང་སྤྱོད་སྨོན་ལམ་འདི་གལ་ཆེན་པོ་དང་སྐད་གྲགས་ཆེན་པོ་ཡིན་པ་ཡིན་དུས་ཙ་ནས་ཨ་ནི་ཟུར་དུ་བཏོན་བྱས་འདོན་སྲོལ་བྱུང་བ་ཡིན་པ་རེད། ད་མདོར་ན། བཟང་སྤྱོད་སྨོན་ལམ་འདི་ཁ་ནས་སྐྱོར་ཡག་གི་ཅིག་ཞལ་འདོན་ཙམ་ཞིག་དང། གསོལ་འདེབས་སྨོན་ལམ་རྒྱག་ཡག་གི་ཚིག་ཙམ་ཞིག་མ་ཡིན་པར་ཐེག་པ་ཆེན་པོའི་གི་ལམ་ཉམས་སུ་ལེན་པའི་གི་གནད་འགག་ཐམས་ཅད་བསྡུས་པའི་གི་ད་ཅིག་ལམ་སྟོན་འདྲ་པོ་ཅིག་དང་མན་ངག་ཟབ་མོ་རུ་ཆགས་བསྡད་ཡོད་རེད། ད་དེ་ནས་ཕུང་པོ་གསུམ་པའི་མདོའམ་ཡང་ན་ཡོངས་གྲགས་ལ་ཡ་ཡོངས་གྲགས་ལ་ཡ་ཅིག་ལྟུང་བཤགས་ཞུ་བསྡད་ཡག་འདི། ཨ་ནི་བོད་ལ་ཁྱབ་ཆེན་པོ་ཞིག་རང་རེད། འདི་ལ་ཡ་ཅིག་བཤགས་པ་དང་རྗེས་སུ་ཡི་རང་དང་བསྔོ་བ་བྱས་བྱས་དོན་ཚན་གསུམ་ཡོད་པ་ཡིན་པ་ཡིན་དུས་ཙ་ནས་ཨ་ནི་ཕུང་པོ་གསུམ་པ་ཞེས་གསུངས་པ་རེད། ཐེག་ཆེན་གྱི་བཀའ་བསྟན་བཅོས་མང་པོའི་ནང་ལོགས་ལ་ཡ་ཅིག་བྱང་ཆུབ་སེམས་དཔའ་ཚོས་ཀྱིས་རང་གི་ཉེས་ལྟུང་བཤགས་སྦྱོང་བྱེད་བྱེད་ཡག་གི་ཆེད་དུ་མདོ་འདི་ངེས་པར་འདོན་དགོས་རེད་ཅེས་གསུངས་ཡོད་པ་རེད།

ང་ཚོ་བོད་པའི་གི་ཆོས་རྒྱུད་ཁག་གི་ནང་ལོགས་ལ་ཡ་ཅིག་ལྟུང་བཤགས་འདོན་སྟངས་གི་ཐོག་ལ་ཅུང་ཟད་མ་འདྲ་བ་དེ་འདྲ་ཡོང་བསྡད་ཀྱི་ཡོད་རེད། དཔེར་ན་རི་བོ་དགེ་ལྡན་པ་རྣམས་ཀྱིས་སངས་རྒྱས་ཀྱི་མཚན་རེ་རེའི་མགོ་ལ་ཡང་དེ་བཞིན་གཤེགས་པ་སྦྱར་ནས་གསུང་སྲོལ་ཅིག་ཡོད་རེད། དེ། ཀརྨ་པ་མི་བསྐྱོད་རྡོ་རྗེའི་གི། གསུང་གཅིག་གི་ནང་ལོགས་ལ་ཡིན་པའི་ནའང་ལྟུང་བཤགས་ལ་དེ་བཞིན་གཤེགས་པ་སྦྱར་ཡག་འདི། ཏེ་ལོ་ནཱ་རོའི་གི་མན་ངག་ཡིན་ཅེས་གསུངས་བཞག་པ་ཅིག་འདུག། མདོར་ན་གཅིག་འདོན་པ་གསུང་སྟངས་མི་འདྲ་བ་ཙམ་རང་མ་གཏོགས་པའི་གི་དོན་ལ་ཡ། ཁྱད་པར། ཀ་ཧྲུལ་བ་དང་ཞིག་རང་ཡོད་ས་མ་རེད་བསམ་དྲན་གྱི་འདུག་ད་གཤམ་ལ་ཡ། གཅིག་ཚང་མས་ཀྱི་སེམས་ཅན་ཐམས་ཅད་ལ་ཕན་པའི་ཀྱི་བསམ་པ་བཟང་པོའི་སྒོ་ནས་བཟང་སྤྱོད་སྨོན་ལམ་དང་ལྟུང་བཤགས་འདི་གཉིས་མཉམ་དུ་གསུང་རོགས་གནང།

མེ་ཏོག་དཔལ་ལ་ཕྱག་འཚལ་ལོ། དེ་བཞིན་གཤེགས་པ་ཚངས་པའི་འོད་ཟེར་རྣམ་པར་རོལ་པ་མངོན་པར་མཁྱེན་པ་ལ་ཕྱག་འཚལ་ལོ། དེ་བཞིན་གཤེགས་པ་པདྨའི་འོད་ཟེར་རྣམ་པར་རོལ་པ་མངོན་པར་མཁྱེན་པ་ལ་ཕྱག་འཚལ་ལོ། ནོར་དཔལ་ལ་ཕྱག་འཚལ་ལོ་དྲན་པའི་དཔལ་ལ་ཕྱག་འཚལ་ལོ། མཚན་དཔལ་ཤིན་ཏུ་ཡོངས་གྲགས་ལ་ཕྱག་འཚལ་ལོ་དབང་པོ་ཏོག་གི་རྒྱལ་མཚན་གྱི་རྒྱལ་པོ་ལ་ཕྱག་འཚལ་ལོ། ཤིན་ཏུ་རྣམ་པར་གནོན་པའི་དཔལ་ལ་ཕྱག་འཚལ་ལོ་གཡུལ་ལས་ཤིན་ཏུ་རྣམ་པར་རྒྱལ་བ་ལ་ཕྱག་འཚལ་ལོ་རྣམ་པར་གནོན་པས་གཤེགས་པ་ལ་ཕྱག་འཚལ་ལོ། ཀུན་ནས་སྣང་བ་བཀོད་པའི་དཔལ་ལ་ཕྱག་འཚལ་ལོ་རིན་ཆེན་པདྨའི་རྣམ་པར་གནོན་པ་ལ་ཕྱག་འཚལ་ལོ་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིན་པོ་ཆེའི་པདྨ་ལ་རབ་ཏུ་བཞུགས་པ་རི་དབང་གི་རྒྱལ་པོ་ལ་ཕྱག་འཚལ་ལོ་དེ་དག་ལ་སོགས་པ་ཕྱོགས་བཅུའི་འཇིག་རྟེན་གྱི་ཁམས་ཐམས་ཅད་ན། དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་བཅོམ་ལྡན་འདས་གང་ཇི་སྙེད་ཅིག་བཞུགས་ཏེ་འཚོ་ཞིང་གཞེས་པའི་སངས་རྒྱས་བཅོམ་ལྡན་འདས་དེ་དག་ཐམས་ཅད་བདག་ལ་དགོངས་སུ་གསོལ་བདག་གིས་སྐྱེ་བ་འདི་དང་སྐྱེ་བ་ཐོག་མ་དང་ཐ་མ་མ་མཆིས་པ་ནས་འཁོར་བ་ན་འཁོར་བའི་སྐྱེ་བ་གཞན་དག་ཏུ་སྡིག་པའི་ལས་བགྱིས་པ་དང་བགྱིད་དུ་སྩལ་བ་དང་བགྱིས་པ་ལ་རྗེས་སུ་ཡི་རང་བའམ། མཆོད་རྟེན་གྱི་དཀོར་རམ་དགེ་འདུན་གྱི་དཀོར་རམ་ཕྱོགས་བཞིའི་དགེ་འདུན་གྱི་དཀོར་ཕྲོགས་པ་དང་འཕྲོག་ཏུ་སྩལ་བའམ། འཕྲོག་པ་ལ་རྗེས་སུ་ཡི་རང་བའམ་མཚམས་མ་མཆིས་པ་ལྔ་ཡི་ལས་བགྱིས་པ་དང་བགྱིད་དུ་སྩལ་བ་དང། བགྱིས་པ་ལ་རྗེས་སུ་ཡི་རང་བའམ་མི་དགེ་བ་བཅུ་ཡི་ལས་ཀྱི་ལམ་ཡང་དག་པར་བླང་བ་ལ་ཞུགས་པ་དང་འཇུག་ཏུ་སྩལ་བ་དང། འཇུག་པ་ལ་རྗེས་སུ་ཡི་རང་བའམ་ལས་ཀྱི་སྒྲིབ་པ་གང་གིས་བསྒྲིབས་ནས་བདག་སེམས་ཅན་དམྱལ་བར་མཆི་བའམ་དུད་འགྲོའི་སྐྱེ་གནས་སུ་མཆི་བའམ། ཡི་དྭགས་ཀྱི་ཡུལ་དུ་མཆི་བའམ་ཡུལ་མཐའ་འཁོབ་ཏུ་སྐྱེ་བའམ་ཀླ་ཀློར་སྐྱེ་བའམ་ལྷ་ཚེ་རིང་པོ་རྣམས་སུ་སྐྱེ་བའམ། དབང་པོ་མ་ཚང་བར་འགྱུར་བའམ་ལྟ་བ་ལོག་པར་འཛིན་པར་འགྱུར་བའམ་སངས་རྒྱས་འབྱུང་བ་ལ་མཉེས་པར་མི་བགྱིད་པར་འགྱུར་བའི་ལས་ཀྱི་སྒྲིབ་པ། གང་ལགས་པ་དེ་དག་ཐམས་ཅད་སངས་རྒྱས་བཅོམ་ལྡན་འདས་ཡེ་ཤེས་སུ་གྱུར་པ་སྤྱན་དུ་གྱུར་པ་དཔང་དུ་གྱུར་པ་ཚད་མར་གྱུར་པ་མཁྱེན་པས་གཟིགས་པ་དེ་དག་གི་སྤྱན་སྔར་མཐོལ་ལོ། འཆགས་སོ་མི་འཆབ་བོ། སླན་ཆད་ཀྱང་སྡོམ་པར་བགྱིད་ལགས་སོ་སངས་རྒྱས་བཅོམ་ལྡན་འདས་དེ་དག་བདག་ལ་དགོངས་སུ་གསོལ། བདག་གིས་སྐྱེ་བ་འདི་དང་སྐྱེ་བ་ཐོག་མ་དང་ཐ་མ་མ་མཆིས་པ་ནས་འཁོར་བ་ན་འཁོར་བའི་སྐྱེ་བ་གཞན་དག་ཏུ་སྦྱིན་པ་ཐ་ན་དུད་འགྲོའི་སྐྱེ་གནས་སུ་སྐྱེས་པ་ལ་ཟས་ཁམ་གཅིག་ཙམ་སྩལ་བ་གང་ལགས་པ་དང་བདག་གིས་ཚུལ་ཁྲིམས་བསྲུང་བའི་དགེ་བའི་རྩ་བ་གང་ལགས་པ་དང། བདག་གིས་ཚངས་པར་སྤྱོད་པ་ལ་གནས་པའི་དགེ་བའི་རྩ་བ་གང་ལགས་པ་དང་བདག་གིས་སེམས་ཅན་ཡོངས་སུ་སྨིན་པར་བགྱིས་པའི་དགེ་བའི་རྩ་བ་གང་ལགས་པ་དང། བདག་གི་བྱང་ཆུབ་ཀྱི་སེམས་ཀྱི་དགེ་བའི་རྩ་བ་གང་ལགས་པ་དང་བདག་གི་བླ་ན་མེད་པའི་ཡེ་ཤེས་ཀྱི་དགེ་བའི་རྩ་བ་གང་ལགས་པ། དེ་དག་ཐམས་ཅད་གཅིག་ཏུ་བསྡུས་ཤིང་བཟླུམས་ཏེ་བསྡོམས་ནས་བླ་ན་མ་མཆིས་པ་དང་གོང་ན་མ་མཆིས་པ་དང་གོང་མའི་ཡང་གོང་མར་ཡོངས་སུ་བསྔོ་བས་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཏུ་ཡོངས་སུ་བསྔོ་བར་བགྱིའོ་ཇི་ལྟར་འདས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཡོངས་སུ་བསྔོས་པ་དང། ཇི་ལྟར་མ་འོངས་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཡོངས་སུ་བསྔོ་བར་འགྱུར་བ་དང་ཇི་ལྟར་ད་ལྟར་བྱུང་བའི་སངས་རྒྱས་བཅོམ་ལྡན་འདས་རྣམས་ད་ལྟར་ཡོངས་སུ་བསྔོ་བར་མཛད་པ་དེ་ལྟར་བདག་གིས་ཀྱང་ཡོངས་སུ་བསྔོ་བར་བགྱིའོ་སྡིག་པ་ཐམས་ཅད་བཤགས་སོ། བསོད་ནམས་ཀྱི་རྗེས་སུ་ཡི་རང་ངོ་སངས་རྒྱས་ཐམས་ཅད་ལ་གསོལ་བ་འདེབས་སོ་བདག་གི་ཡེ་ཤེས་བླ་ན་མེད་པའི་མཆོག་ཏུ་གྱུར་ཅིག། མི་མཆོག་རྒྱལ་བ་གང་དག་ད་ལྟར་བཞུགས་པ་དང་གང་དག་འདས་པ་དག་དང་དེ་བཞིན་གང་མ་བྱོན་ཡོན་ཏན་བསྔགས་པ་མཐའ་ཡས་རྒྱ་མཚོ་འདྲ་ཀུན་ལ་ཐལ་མོ་སྦྱར་བར་བགྱིས་ཏེ་སྐྱབས་སུ་ཉེ་བར་མཆིའོ།